ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་རབ་བྱུང་བཅུ་བདུན་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོ་བོད་ཟླ་དང་པོ་གི་ཚེས་བདུན་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཟླ་གཉིས་པ་གི་ཚེས་བཅུ་དྲུག་རེས་གཟའ་པ་སངས་ཉིན་བོད་ཕྱི་ནང་གཉིས་སུ་བཞུགས་པའི་རླུང་འཕྲིན་གསན་མཁན་ཡོངས་ལ་བཀྲ་ཤིས་བདེ་ལེགས་འཚམས་འདྲི་ཞུ།

བོད་དཀར་མཛེས་ས་ཁུལ་སྡེ་དགེ་རྫོང་གི་བུད་མེད་ཚོས་རྒྱ་ནག་གཞུང་གིས་ཆུ་མཛོད་གསར་རྒྱག་ལས་གཞི་ལ་ངོ་རྒོལ་བྱས་པའི་རྐྱེན་གྱིས་འདི་ཚེས་བཅོ་ལྔ་ནས་སྡེ་དགེ་རྫོང་དུ་དམ་དྲག་ཇི་ཆེར་བཏང་འདུག་པ་མ་ཟད།
དེ་རྗེས་ཁ་བརྡ་གླེང་མོལ་གྱི་ལེ་ཚན་བཅས་དེ་རིང་གི་ཁམས་སྐད་ཀྱི་ལས་རིམ་ཁག་རིམ་པ་བྱས་ནས་གསན་རོགས་ཞུ།

ས་གནས་ཉེན་རྟོག་པ་རྣམས་ཀྱིས་མི་མང་རང་བཞིན་གྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང་ལས་འགུལ་སྣེ་ཁྲིད་པ་སུ་དང་སུ་ཡིན་རྩད་གཅོད་བྱེད་མུས་ཡིན་པ་འགྲེལ་བརྗོད་གནང་བྱུང། རྒྱ་ནག་གཞུང་གིས་སྡེ་དགེ་རྫོང་ནང་འབྲི་ཆུའི་ཐོག་ཆུ་མཛོད་བརྒྱབ་ནས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞི་འདི་ནི་ལོ་མང་གོང་ནས་འཆར་གཞི་བསྒྲིགས་ཡོད་པ་ལྟར། ད་ཆ་ལས་གཞི་དེ་དངོས་སུ་འགོ་འཛུགས་བྱས་ནས་སྡེ་དགེ་རྫོང་དབོན་པོ་སྟོད་ཕྱོགས་སུ་ཤང་ཁག་གཉིས་དང་དགོན་ཁག་དྲུག་ཡོད་པ་དེ་དག་ས་གནས་གཞན་ལ་གནས་སྤོས་དགོས་པ་རྒྱ་ནག་ས་གནས་སྲིད་གཞུང་གིས་བཙན་བཀའ་བཏང་བའི་རྐྱེན་གྱིས་འདི་ཚེས་བཅུ་བཞི་ཉིན་ས་གནས་མི་མང་རྣམས་སྡེ་དགེ་རྫོང་མི་དམངས་སྲིད་གཞུང་སྒོ་འགྲམ་དུ་སོང་ནས་ལས་གཞི་དེ་འཕྲལ་དུ་མཚམས་འཇོག་དགོས་པའི་ངོ་རྒོལ་ལས་འགུལ་དེ་སྤེལ་འདུག་གོང་ཞུས་བོད་ཕྱི་ནང་གཉིས་སུ་གནས་བཞུགས་མིང་འབོད་གནང་འདོད་མེད་པའི་བོད་མི་གཉིས་ཀྱིས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་མུ་མཐུད་འགྲེལ་བརྗོད་གནང་དོན། སྡེ་དགེ་རྫོང་ནང་ཆུ་མཛོད་གསར་རྒྱག་གི་ལས་གཞི་དེ་ཡིས་ས་གནས་བོད་མི་ཚོའི་ཉིན་རེའི་འཚོ་བ་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་ངེས་ཡིན་པ་བློ་འཚབ་ཆེན་པོས་འགྲེལ་བརྗོད་གནང་ཞིང། ད་ལྟའི་ཆར་ས་གནས་ཉེན་རྟོག་པས་ཁ་པར་དང་སྤྱི་ཚོགས་དྲ་ལམ་སོགས་ལ་ལྟ་བཤེར་ཤུགས་ཆེར་བྱེད་བཞིན་འདུག་ཅེས་འགྲེལ་བརྗོད་གནང་བྱུང། དེའི་ཐད་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་གཞོན་པ་དང་ཁོར་ཡུག་ཉམས་ཞིབ་པ་འཛམ་ལྷ་བསྟན་པ་རྒྱལ་མཚན་ལགས་ཀྱིས། འབྲི་ཆུ་ནི་འཛམ་གླིང་སྟེང་གི་ཆུ་བོ་རིང་ཤོས་གསུམ་པ་དེ་ཡིན་པ་མ་ཟད་བོད་ནང་ལྟ་བུ་མཚོན་ན་འབྲི་ཆུ་བཞུར་ཡུལ་དུ་བོད་མིའི་གྲོང་སྡེ་དང་གྲོང་ཁྱེར་ཧ་ཅང་མང་པོ་འཚོ་གནས་བྱེད་མུས་ཡིན་ནའང། རྒྱ་ནག་གཞུང་གིས་ད་བར་ཆུ་རགས་མང་པོ་ཞིག་བརྒྱབ་ཟིན་ཡོད་པའི་ཐོག་ད་དུང་མུ་མཐུད་ནས་ཆུ་རགས་རྒྱག་འཆར་ཡོད་པ་དེ་ཡིས་རྒྱ་ནག་གཞུང་གིས་བོད་ཀྱི་བདེ་དོན་དང་ཁོར་ཡུག་ལ་བསམ་བློ་མ་བཏང་བར་དོ་ཕོག་མུ་མཐུད་གཏོང་བཞིན་ཡོད་པའི་དཔེ་མཚོན་ཡག་ཤོས་གྲས་ཤིག་ཡིན་པ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་བྱུང།
ད་ལྟའི་ཆར་ལ་སྡེ་དགེ་ཕྱོགས་ལ་ཨ་ནི་ཆུ་རགས་འདི་འདྲའི་ཞིག་བརྒྱབ་པ་ཡིན་ན་ཡུལ་མི་ལ་དཀའ་ངལ་འཕྲད་བ་ཙམ་མ་ཟད་ཁོར་ཡུག་ལ་ཧ་ལས་པའི་དོ་ཕོག་ཆེན་པོ་ཡོང་གི་རེད་ལ་མ་འོངས་པ་ས་ཆ་དེ་གི་ཨ་ནི་ཁོར་ཡུག་གི་གནས་བབ་ལ་དཔེ་མི་སྲིད་ཤུགས་རྐྱེན་ཆེན་པོ་ཆགས་ཡོང་གི་རེད་ད་ལྟའི་ཆར་ལ་ཆུ་རགས་དེ་འདྲའི་ལྟ་བུ་ཞིག་བརྒྱབ་བཞག་པ་ཡིན་ན་ཆུ་ལོག་མང་བ་འགྱུར་ཡག་དང་ས་རུད་མང་བ་མང་བ་འགྱུར་ཡག་གི་དོ་ཕོག་ཧ་ལས་པའི་ཤུགས་ཆེན་པོ་ཡོང་གི་རེད་དེ་ཡིན་ཙང། རྒྱ་ནག་གཞུང་གིས་བོད་མི་རིགས་ཀྱི་བདེ་དོན་ལ་བསམ་བློ་བཏང་གི་མེད་པ་དང་བོད་ཀྱི་ཁོར་ཡུག་ལ་བསམ་བློ་བཏང་གི་མེད་པའི་གི་བདེན་དཔང་ཡག་ཤོས་ཅིག་དེ་ནི་འབྲི་ཆུ་ལ་ཆུ་རགས་རྒྱག་ཡག་དང་ཡུལ་མི་གནས་སྤོས་གཏོང་ཡག་དེ་ཆགས་བསྡད་ཀྱི་འདུག། གཞན་ཡང་དེ་སྔོན་ཉིས་སྟོང་བཅུ་བདུན་ལོ་ཡི་ཕྱི་ཟླ་བདུན་པའི་ནང་སྡེ་དགེ་རྫོང་དུ་དྲག་ཆར་བབས་པའི་རྐྱེན་གྱིས་འབྲི་ཆུ་ཚུད་པའི་སྡེ་དགེའི་གྲོང་ཁྱེར་གྱི་ཆུ་བོ་ཆེ་ཆུང་རྣམས་གློ་བུར་དུ་རྒྱ་ཆེར་རྒྱས་ནས་ཆུ་རགས་ལ་གཏོར་སྐྱོན་ཚབས་ཆེན་ཐེབས་ཏེ་ས་གནས་ཡུལ་མིའི་སྡོད་ཁང་དང་རྫོང་དེའི་སློབ་ཆུང་གཉིས་དང་ཁྲོམ་ར་སོགས་ཆུས་བསྣུབས་པ་དང་རྡིབ་སྐྱོན་བྱུང་བའི་གནས་ཚུལ་ཡང་ཐོན་ཡོད་ལ། ཡང་ཉིས་སྟོང་བཅོ་བརྒྱད་ལོར་དཀར་མཛེས་ཁུལ་དཔལ་ཡུལ་རྫོང་དང

གནས་ཚུལ་འདི་སྐོར་བློ་བཟང་དགེ་ལེགས་ལགས་ཀྱིས་བཞུགས་སྒར་ནས་སྟོང་པ་ཀ་གནས་ཚུལ་མ་དད་ད་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་ལྔ་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་དུ། སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་གི་མཁན་སློབ་འདུས་དམངས་ཡོངས་ནས་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་བརྟན་པ་དང། ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་འགྲུབ་ཆེད་སྒྲོལ་དཀར་ཡིད་བཞིན་འཁོར་ལོ་ཡི་ཆོ་གའི་སྒོ་ནས་བརྟན་བཞུགས་བསྟར་འབུལ་ཞུས་ཤིང། འདི་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་བོད་ལོ་གསར་ཚེས་ཀྱི་བརྟན་བཞུགས་ཐོག་མ་དེ་ཡིན་པ་རེད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཡང་བརྟན་བཞུགས་ཕུལ་ཡས་དེ་གཅིག་དེ།
ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ང་ཚོ་ཕྱི་ལུགས་དང་རང་ལུགས་གཉིས་ཡོད་པའི་ནང་ནས་རང་ལུགས་ད་བོད་ལུགས་བྱས་པ་ཡིན་ན། དགུང་ལོ་དགུ་བཅུ་ལ་ཕེབས་ཀྱི་ཡོད་པ་ཡིན་ཙང་དེའི་གོ་སྟོན་གྱི་བརྟན་བཞུགས། བརྟན་བཞུགས་དེ་སྔོན་མ་བོད་རང་གི་སྔར་སྲོལ་བྱས་ནས་གཟིམ་ཆུང་བརྟན་བཞུགས་བྱས་ནས་གྲྭ་ཚང་རང་གིས་ཁབ་ཚང་གཟིམ་ཆུང་ལ་ཡང་བརྟན་བཞུགས་ཕུལ་ཡག་དེའི་ལམ་སྲོལ་བྱས་ནས་སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས།

ད་དམིགས་བསལ་བཀའ་སློབ་འདི་ཡིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ནམ་རྒྱུན་ནས་ཐུགས་དམ་གྱི་མཐིལ་དུ་མཛད་དེ་སྟོང་ཉིད་སྙིང་རྗེ་དེ་ཉིད་བརྗོད་ཐབས་ཙམ་དུ་མཛད་ཀྱི་ཡོད་པ་དེ་ནང་བཞིན་གྱི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་འཛམ་གླིང་ཞི་བདེ་གཟེངས་རྟགས་འབུལ་བཞེས་མཛད་པ་ལ་སོགས་པ་དེ་འདྲ་ལ་བརྟེན་ནས་རྒྱལ་བ་རིན་པོ་ཆེའི་མཛད་པ་འཕྲིན་ལས་བརྟེན་ནས་འཛམ་གླིང་ཤར་ནུབ་ཚང་མ་ལོགས་ཀྱི་མང་ཚོགས་ཆོས་དད་ཡོད་མཁན་དང་མེད་མཁན་ཚོས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་དད་པ་དང་འདུན་པ་མོས་པ། གུས་པ་དེ་འདྲ་བྱེད་ཀྱི་ཡོད་པ་ཡིན་ཙང་ཨ་ནི་དོན་ཚན་ཆེད་དུ་ཡིན་ནའང་རེད་མདོར་བསྡུས་ཡིན་པ་ཡིན་ན་ཨ་ནི་མཐའ་ཡས་སྐྱེ་འགྲོའི་དོན་དུ་སྐུ་ཚེ་ཞབས་པད་བརྟན་ཡག་གི་རྒྱལ་བ་རིན་པོ་ཆེ་ལ་ཡང་སྔོན་མ་ཡག་གི་རྟགས་དང་མཚན་མ་དེ་འདྲ་ཡོད་རེད་དེ་ཡོད་པ་ནང་བཞིན་བྱས་ནས་ཨ་ནི་དགུང་ལོ་བརྒྱ་དང་བཅུ་བཞུགས་ཡག་གི་རྒྱལ་བ་རིན་པོ་ཆེ་གིས་ཐུགས་སྨོན་གནང་གི་ཡོད་ཁྱེད་རང་ཚོས་ཨ་ནི་སྨོན་ལམ་རྒྱབ་བྱས་ནས་བཀའ་དྲིན་ཆེ་བ་བསྩལ། སྐུ་བཅར་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ནི་ཕྱི་ལོ་ཆིག་སྟོང་ལྔ་བརྒྱ་དྲུག་ཅུ་རེ་བརྒྱད་ལོར། རྒྱལ་དབང་བསོད་ནམས་རྒྱ་མཚོ་མཆོག་གིས་དངོས་སུ་དཔལ་ལྡན་འབྲས་སྤུངས་སུ་གསང་སྔགས་དགའ་ཚལ་ཕྱག་བཏབ་སྟེ་རྣམ་རྒྱལ་གྲྭ་ཚང་ཕན་བདེ་ལེགས་བཤད་གླིང་ཞེས་མཚན་གསོལ་མཛད་ནས་བཟུང་རྒྱལ་དབང་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་གྲྭ་ཚང་ཞིག་ཏུ་གྱུར་འདུག་པ་མ་ཟད་ཕྱི་ལོ་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོར་རྒྱལ་དབང་སྐུ་ཕྲེང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ་མཆོག་བོད་ཆོལ་ཁ་གསུམ་གྱི་བདག་པོར་མངའ་གསོལ་ཞིང་ལུགས་གཉིས་ཆབ་སྲིད་ཀྱི་རྒྱལ་དབང་བཞེས་ཏེ་ཕོ་བྲང་པོ་ཏཱ་ལ་དེ་ཉིད་ཆབ་སྲིད་ཀྱི་ལྟེ་གནས་སུ་གྱུར། རྣམ་རྒྱལ་གྲྭ་ཚང་དེ་ཉིད་ཀྱང་ལྷན་དུ་པོ་ཏཱ་ལར་སྤོ་བཞུགས་གནང་བས་རྩེ་རྣམ་རྒྱལ་གྲྭ་ཚང་ཞེས་ཡོངས་སུ་གྲགས་ཡོད་འདུག། སྤྱི་ཡོངས་རྣམ་རྒྱལ་གྲྭ་ཚང་འདི་རྒྱལ་བ་སྐུ་ཕྲེང་རིམ་བྱོན་གྱི་ཐུན་མོང་མ་ཡིན་པའི་གྲྭ་ཚང་ཅིག་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་ཙང་རྒྱལ་བའི་ག་རེ་ཟེར་རྣམ་རྒྱལ་གྲྭ་ཚང་ཆ་བཞག་པ་ཡིན་ན་ནམ་རྒྱུན་ཨ་ནི་གསུང་ཞབས་གྲྭ་ཚང་ཡང་ན་རྒྱལ་བའི་དབུ་གུར་གྲྭ་ཚང་ཟེར་ཡོད་རེད། དེ་འདྲ་ཡིན་དུས་ཨ་ནི་རྒྱལ་བ་རིན་པོ་ཆེ་སྐུ་ཚེ་ཞབས་པད་བརྟན་ཡག་དང་རྒྱལ་བ་རིན་པོ་ཆེ་གི་ད་ཆོས་སྲིད་ཀྱི་མཛད་པ་ག་རེ་བསྐྱངས་པ་ཡིན་ནའང་དེའི་གསུང་ཞབས་ཀྱི་ཞུ་སྒོ་དེ་རྒྱ་རྣམ་རྒྱལ་གྲྭ་ཚང་གིས་ཞུ་དགོས་ཡོད་པ་ཡིན་ཙང་ཨ་ནི་གྲྭ་ཚང་ངོས་ནས་རྒྱལ་བ་རིན་པོ་ཆེ་ལ་ཡང་ཨ་ནི་སྐུ་ག་རེ་ཟེར་སྐུ་ཚེ་ཞབས་པད་བརྟན་ཡག་གི་ཆེད་དུ་བརྟན་བཞུགས་ཕུལ་ཡས་དེ་ད་རྒྱལ་བ་སྐུ་ཕྲེང་རིམ་བྱོན་ཚང་མའི་རྣམ་ཐར་ནང་ལ་ཡང་ཨ་ནི་ཞིབ་ཕྲ་ཡོད་བསྡད་པ་དེ་འདྲ་ཅིག་ཆགས་བསྡད་ཡོད་རེད། སྒྲོལ་དཀར་ཡིད་བཞིན་འཁོར་ལོའི་སྒོ་ནས་བརྟན་བཞུགས་ཕུལ་བ་འདིས་བླ་མ་སྐུ་ཚེ་ཞབས་པད་བརྟན་པ་དང་བར་ཆད་ཞི་བར་དམིགས་བསལ་ནུས་པ་ཡོད་འདུག་ལ་ད་རེས་བརྟན་བཞུགས་ཀྱི་རྡོ་རྗེ་སློབ་དཔོན་རྣམ་རྒྱལ་གྲྭ་ཚང་གི་མཁན་པོ་ཁྲོམ་ཐོག་རིན་པོ་ཆེས་གཙོས་པའི་གྲྭ་ཚང་དེ་ཉིད་ཀྱི་དགེ་འདུན་པ་དང་སློབ་ཕྲུག། ལས་བྱེད་པ་སོགས་ཁྱོན་མི་གྲངས་སུམ་བརྒྱ་ལྷག་ལྷན་བཞུགས་གནང་འདུག་གཞན་ཡང་དཔལ་ལྡན་དགའ་ལྡན་ཕོ་བྲང་ཡིག་ཚང་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཆར་གསལ་བསྒྲགས་གནང་བར་གཞིགས་ན་རིང་མིན་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞི་ཉིན་ཏེ་བོད་ཟླ་དང་པོའི་ཚེས་བཅོ་ལྔ་ཆོ་འཕྲུལ་དུས་ཆེན་ཉིན ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རྡ་རམ་ས་ལའི་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ

ཡིན་ནའང་རྒྱ་ནག་གཞུང་གིས་གནས་སྟངས་དེ་དག་བདེན་པ་མིན་ལུགས་བཤད་དེ་ངོས་ལེན་བྱེད་ཀྱི་མེད་པ་མ་ཟད་ཤིན་ཅང་ནང་དུ་རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པ་དེ་དག་ནི་ཤིན་ཅང་ནང་གི་བསམ་བློ་མཐའ་ལྷུང་བ་ཚོ་ལ་ཁ་གཏད་གདོང་ལེན་དང་ཤིན་ཅང་གི་འཕེལ་རྒྱས་གཏོང་ཐབས་ལ་རོགས་སྐྱོར་བྱེད་བཞིན་པ་རེད་ཅེས་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། ཨ་རིའི Ford སྣུམ་འཁོར་བཟོ་གྲྭ་གི་སྤྱི་ཁྱབ་འགན་འཛིན་གྱིས་རྒྱ་ནག་ལ་འགྲན་རྩོད་བྱ་ཆེད་སྣུམ་འཁོར་བཟོ་གྲྭ་གཞན་ཁག་དང་མཉམ་འབྲེལ་གནང་རྩིས་ཡོད་པ་གསུངས་འདུག། སྤྱི་ཚེས་བཅོ་ལྔ་རེས་གཟའ་ཕུར་བུ་ཉིན་ཨ་མི་རི་ཀ་སྣུམ་འཁོར་བཟོ་གྲྭ Ford ཞེས་པ་གི་སྤྱི་ཁྱབ་འགན་འཛིན Jim Farley ཀྱིས་གློག་ལ་བརྟེན་པའི་འཕྲུལ་འཁོར་ལ་མཁོ་བའི་གློག་རྫས་ཀྱི་འགྲོ་གྲོན་ཉུང་དུ་གཏོང་ཆེད་རྒྱ་ནག་དང་འགྲན་རྩོད་གནང་རྒྱུ་དང་གློག་གི་འཕྲུལ་འཁོར་བཟོ་འདོན་ལ་བསྒྱུར་བཅོས་གནང་བཞིན་ཡོད་པ་དང་སྣུམ་འཁོར་བཟོ་གྲྭ་གཞན་དང་མཉམ་འབྲེལ་གནང་རྒྱུའི་འགོ་འཛུགས་གཏན་འཁེལ་གནང་ཡོད་པ་གསུངས་པ་དང་འབྲེལ

ས་གནས་ཕི་ལ་ཌེལ་ཕི་ཡ་མི་དམངས་ཁག་ཅིག་ཡང་མཉམ་ཞུགས་གནང་ཡོད་པ་ཁག་ཏུ་བོད་དོན་ལས་འགུལ་བ་ཐུབ་བསྟན་ཆོས་ཉིད་ལགས་ལ་ཐུགས་རྗེ་ལེགས་གསོལ་གྱི་ཆེ་བསྟོད་གཟེངས་རྟགས་ཕུལ་སྐབས་ནེའུ་ཡོག་དང་ནེའུ་ཇར་སི་ས་གནས་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱི་ཚོགས་གཙོ་བློ་དགའ་ལགས་ཀྱིས་བོད་དོན་ལས་འགུལ་བ་ཐུབ་བསྟན་ཆོས་ཉིད་ལགས་ལ་ཁོང་ཚོ་གི་ཚོགས་པ་ངོས་ནས་གཟེངས་རྟགས་ཕུལ་རྒྱུ་ཐག་གཅོད་གནང་སྟངས་སྐོར་ནས་གསུངས་གནང། ང་ཚོ་རྒྱུན་ལས་གཉིས་པ་ངོས་ནས་ཨ་ནི་ཐུབ་བསྟན་ཆོས་ཉིད་ལགས་ལ་གཟེངས་རྟགས་ཀྱི་ཐུགས་རྗེ་ཆེ་གི་གཟེངས་རྟགས་ཤིག་ཕུལ་ཡ་ཆེད་དུ་དེ་ཚོ་མཉམ་གྲོས་བྱས་ནས་ད་ལོ་ལོ་དེ་ལ་ང་ཚོ་རྒྱུན་ལས་ཀྱི་ཚོགས་འདུ་ཚོགས་ནས་ས་གནས་ནིའུ་ཡོག་ལ་ཕིལ་ཕིལ་ལ་དེ་ཕི་ཡ་ལ་ཕུལ་ཐུབ་ན་ཟེར་གང་ཡིན་ཞུས་པ་ཡིན་ན། རྒྱལ་བ་སྐུ་ཕྲེང་བཅུ་གསུམ་པ་གིས་འཛམ་གླིང་ཡོངས་ལ་ཡང་བོད་རང་བཙན་རྒྱལ་ཁབ་ཡིན་པའི་གི་གསལ་བསྒྲགས་མཛད་པ་དང་གཅིག་ད་ག་ནང་བཞིན་གི་ཨ་ཐུབ་བསྟན་ཆོས་ཉིད་ལགས་ཀྱིས་ལོ་གཅིག་རེ་ལ་ཡང་བོད་རང་བཙན་གྱི་ཆེད་དུ་ལས་འགུལ་སྤེལ་བ

བོད་ནང་གི་དཀའ་སྡུག་དེ་རྒྱལ་སྤྱི་གི་སྡིངས་ཆའི་སྟེང་འཁྱེར་དགོས་པ་རེད་ཅེས་གཏམ་བཤད་གནང་འདུག། བོད་ལ་རང་དབང་དགོས། རྒྱལ་དབང་བསྟན་འཛིན་རྒྱ་མཚོ་བོད་ལ་གདན་ཞུ་དགོས་ཞེས་བྱས་འབོད་སྒྲ་སྒྲོག་པ་ནང་བཞིན་མི་བརྒྱ་དང་དྲུག་ཅུ་ཐམ་པ་གིས་སྐུ་ལུས་མེ་མཆོད་ཕུལ་ཡོད་རེད་དེ་ང་རང་ཚོ་དུས་ནས་དུས་སུ་དྲན་པ་གནང་དགོས་ཀྱི་ཡོད་རེད་དེ་དྲན་པའི་ཐོག་ནས་ཨ་ནི་ང་རང་ཚོ་འཐབ་རྩོད་བོད་རང་དབང་རང་བཙན་གྱི་ཐོག་ལ་ཨ་ནི་ང་རང་ཚོ།
ཤུགས་བསྐྱོན་དགོས། བོད་ནང་གི་དཀའ་སྡུག་དེ་འཛམ་བུ་གླིང་སྡིངས་ཆ་སྒང་ལ་སྐྱེལ་ཐུབ་པ་གནང་དགོས། དེ་ང་ཚོ་གི་ལས་འགན་ཆགས་བསྡད་ཀྱི་ཡོད་རེད། གནམ་གཤིས་ལ་ལྟ་ཡ་ཡོད་མ་རེད་ལ་དུས་ཚོད་ལ་ལྟ་ཡ་ཡོད་མ་རེད། ང་ཚོ་བཙན་བྱོལ་བ་ཡིན་པ་ང་ཚང་མ་གཅིག་མཚུངས་རེད། ལུང་པ་གང་དང་གང་གི་མི་སེར་ཆགས་ཡོད་པ་ཡིན་ནའི་ཧ་ལས་གལ་ཡོད་མ་རེད་བོད་པ་དེ་བོད་པ་རང་ཆགས་བསྡད་ཡོད་རེད། དེ་ཡིན་དུས་ག་ནས་ང་ཚོ་གི་ལས་འགན་དེ་ང་རང་ཚོ་སྒྲུབ་དགོས་ཀྱི་ཡོད་རེད།

ཉི་མ་ཚ་གདུག་དང་དྲག་ཆར་རླུང་འཚུབ་སོགས་ཇི་འདྲ་ཡིན་མིན་ལ་མ་ལྟོས་པར་ཁོང་གིས་ལས་འགུལ་རྒྱུན་སྐྱོང་གནང་དང་གནང་མུས་ཡིན་པ་རེད་འདུག་ཡང་གོང་ཞུས་མཛད་སྒོ་དེའི་ཐོག་ཕེབས་བཞུགས་ཀྱི་མཉམ་འཛོམས་མ་རྩོམ་པར་དུ་རླུང་མི་ཟ་ཞེས་ཀྱི་ལས་འགུལ་སྤེལ་མཁན་ཨོ་སི་ཀྲི་ལི་ཡ་བཅའ་བཞུགས་ཆབ་སྲིད་བཙོན་ཟུར་བསྟན་པ་དར་རྒྱས་ལགས་ཀྱིས་ད་རེས་ཁོང་ཨ་རི་ལ་ཕེབས་ཀྱི་གོ་སྐབས་འདི་དང་བསྟུན་མཛད་སྒོ་འདིའི་ནང་བཅར་ཐུབ་པ་ལ་དགའ་པོ་བྱུང་ཞེས་ཡང་གསུངས་པ་དང་སྦྲགས་བོད་དོན་ལས་འགུལ་བ་ཐུབ་བསྟན་ཆོས་ཉིད་ལགས་ལ་བོད་རང་བཙན་རྒྱལ་ཡོངས་ལྷན་ཚོགས་ཀྱིས་ཆེ་བསྟོད་ཀྱི་གཟེངས་རྟགས་གནང་བ་དེ་ནི་འོས་པ་ཞིག་རེད་ཅེས་གཏམ་བཤད་གནང་འདུག། སྤྱིར་རྒྱུན་ནས་བློས་གཏོང་བྱེད་དུས་ཡང་ང་ཚོ་ནམ་རྒྱུན་ས་ཆ་གཞན་དག་ད་ང་ཚོ་སྔོན་མ་རྒྱ་གར་ནང་བསྡད་དུས་སྐབས་གི་བློས་གཏོང་དེ་དེ་འདྲ་ཞིག་མ་རེད་ཕྱི་ཕྱི་ལོགས་ནས་བློས་གཏོང་བྱེད་དུས། ཌོ་ལར་རེད་བ། ཆུ་ཚོད་ཆུ་ཚོད་གི་ཌོ་ལར་ཌོ་ལར་གི་སྐད་ཆ་རེད། དེས་མི་ཚང་མ་གི་དུས་རྒྱུ་མཚན་གི་དུས་ཚོད་བཏང་ཐུབ་ཀི་ཡོད་མ་རེད། ད་ཁོ་རང་གི་དུས་ཚོད་དེ་འདྲའི་མང་པོ་ཞིག་བཏང་ཉི་མ་དེ་འདྲའི་ད། ད་ཙམ་གྱི་དུས་བཏང་པ་དེ་ད་ད་ད་ད་རུང་ཉི་མ་ཁ་ཤས་འདུག་དེ་ལ་གཅིག་ཉི་མ་བཏང་པ་རེད་དུས་ཚོད་གིས་ཁོ་ལས་འགུལ་སྤེལ་ཡ་རེད་འདུག་ད་ཉི་མ། ལོ་གཅིག་ག་དེ་འདྲའི་དུས་གཅིག་དུས་བཏང་པ་འདི། འདི་ང་ཚོའི་སྣང་ཆུང་བྱེད་ཡ་འདྲ་བོ་དང་ནང་གི་དེ། དེ་འདྲའི་མེད་རེད་དེ་ཡི་དུས་བཏང་པ་མི་གཅིག་གི་བློས་གཏོང་དེ་ལས་སླ་བོ་ཞིག་མིན་པ་དེ་ང་ཚོས་ངེས་པར་དུ་དེ་རང་ངོས་འཛིན་བྱེད་དགོས་རེད་བསམ་གྱི་འདུག་དེ་ངོས་ཟིན་པའི་སྒོ་ནས་ནི་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱི་ངོས་ནས་རེད།

ང་ཙམ་མ་ཡིན་པར་ངའི་ནང་མི་ལ་ཡིན་ནའང་ཁོང་རྣམ་ཚོ་གིས་རྡོག་བཟོ་བྱེད་ཅེས་ཁྱེད་ཚོའི་གི་སེང་དར་རྡོག་སྐྱབས་འཇུག་གནང་སོང། ཁོང་རྣམ་ཚོ་ཡིན་པ་ཡིན་ནའང་ད་དུས་རྒྱུན་དུ་ངེད་ཀྱི་ལས་འགུལ་ཐོག་ལ་རྒྱབ་སྐྱོར་དུས་ནས་དུས་སུ་གནང་བསྡད་མཁན་ཅིག་རེད། ཡང་ཁོང་ལ་ལོ་གཅིག་རིང་གི་བོད་དོན་ལས་འགུལ་སྤེལ་དགོས་བསམ་པ་གི་སེམས་ཤུགས་དེ་གང་འདྲ་བྱས་ནས་སླེབས་སོང་ཞེས་མུ་མཐུད་བཅར་འདྲི་ཞུས་པ་ལ། ཁོང་གིས། ད་ལྟ་བོད་ལ་གཉན་འཕྲང་གི་དུས་འདིར་ང་ཚོས་ལས་འགུལ་མ་སྤེལ་ན་སུས་སྤེལ་དགོས་རེད་བསམ་པ་གི་ཚོར་བ་ཐོག་ནས་ལས་འགུལ་དེ་སྤེལ་བ་ཡིན་པ། མུ་མཐུད་དུ་གསུངས་ན། གང་ལ་ང་རང་ཚོའི་འདི་ཕྱི་གཉིས་ཀྱི་སྐྱབས་གནས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་ལོ་བར་པའི་དགུང་ལོ་བརྒྱད་ཅུ་གྱ་བརྒྱད་དེ་གྱ་དགུ་ལ་ཕེབས་འགྲོ་གི་ཡོད་རེད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཕེབས་ཐུབ་ཀྱི་ཡོད་མ་རེད་གསར་འགྱུར་བརྒྱུད་ལམ་ཐོག་ནས་ད་དྲིལ་བསྒྲགས་དེ་ཡོང་གི་ཡོད་མ་རེད་དེ་མེད་དུས་ཀ་ནས་ང་ཚོའི་གི་འཐབ་རྩོད་གི་འཛམ་བུ་གླིང་གི་ཐོག་ལ

རང་མགོ་རང་ཐོན་བྱས་བྱས་སོ་སོའི་འགན་དེ་སོ་སོ་རང་འཁྱེར་ནས། ས་གནས་ནིའུ་ཡོག་དང་ནིའུ་ཇར་སིའི་བོད་རྒྱལ་ཡོངས་རང་བཙན་ལྷན་ཚོགས་ཀྱི་ཚོགས་གཙོ་བློ་དགའ་ལགས་ཀྱིས་བོད་དོན་ལས་འགུལ་བ་ཐུབ་བསྟན་ཆོས་ཉིད་ལགས་ལ་གཟེངས་རྟགས་ཕུལ་དོན་དེ་ནི་ཁོང་ནི་དུས་རྒྱུན་བོད་དོན་ལས་འགུལ་སྤེལ་མཁན་ཞིག་ཡིན་ཞེས་གསུངས་སོང། བོད་མི་རིགས་ཀྱི་ཆེད་དུ་ལ་ད་སོ་སོའི་ལུང་པ་གི་ཆེད་དུ་ལས་ཀ་ལས་མཁན་སོ་སོ་རྒྱལ་ཁབ་འདི་གི་ཆེད་དུ་ལ་ལས་འགུལ་སྤེལ་མཁན་དཔེ་ཉུང་ཉུང་ཆགས་འདུག་གོ་དྲང་པོ་བཤད་པ་ཡིན་ན་སྔོན་མ་རབས་མ་རབས་པ་དེ་ཡིན་དུས་ཚང་མ་ལ་ཡང་ད་མི་སྒེར་པ་གཅིག་གིས་ཡང་ལོ་གཅིག་ལ་ཡང་ལས་འགུལ་སྤེལ་བ་དེ་ལ་ཡང་དངོས་གནས་དྲང་གནས་ཟེར་དུས་ད་ཧ་ལས་པོ་ཡང་ལྷག་པར་དུ་ཨ་མི་རི་ཀ་དེ་ལུང་པ་དེ་ཡིན་ན་ལུང་པ་དེ་ལ་ཡང་ཅི་ཟེར་ཅི་ཟེར་ལ་ཡང་སོ་སོ་ལས་ཀ་དང་དེ་སྲིད་གར་སོང་ན་མི་གང་ག་དཔལ་འབྱོར་འོག་ལ་འཇུག་དེ་དེ་སྲིད་ཟེར་བ་ལུང་པ་དེ་ཡིན་པ་ཡིན་ན་དེ་ཚོ་ཡོངས་སུ་རྫོགས་པ་བློས་བཏང་ནས་ཨ་ནི་ལོ་གཅིག་གང་ག་ལས་འགུལ་སྤེལ་བ་དེ་ལ་ཡང་དངོས་གནས་དྲང་གནས་ཟེར་ཧ་ལས་དེ་ཙམ་མ་ཟད་པའི་ཐུབ་བསྟན་ཆོས་ཉིད་ལ་ཆ་བཞག་པ་ཡིན་ན

གནད་འགག་ཆེན་པོ་ཞེ་པོ་ཞིག་རེད་བསམ་གྱི་འདུག་བ། ཐུབ་བསྟན་ཆོས་ཉིད་ལགས་ནི་དུས་རྒྱུན་བོད་དོན་གང་ཅི་གི་ལས་འགུལ་ཁག་འདྲ་མིན་ནང་མཉམ་ཞུགས་གནང་མཁན་ཞིག་ཡིན་འདུག་པ་དང་ཨ་རིའི་གྲོས་ཚོགས་ནང་བོད་དོན་ཞུ་གཏུག་གི་སྐབས་སུ་རྒྱུན་དུ་མཉམ་ཞུགས་གནང་མཁན་ཞིག་ཡིན་པ་རེད། ད་ལྟ་ནི་ཁོང་གི་བཞུགས་ཡུལ་པེན་སིལ་ཝེ་ནི་ཡ་གི་མངའ་སྡེའི་གྲོས་ཚོགས་འཐུས་མི་དང་རྫོང་གྲོས་ཚོགས་ཐམ། ས་གནས་ཀྱི་གྲོང་ཁྱེར་སྤྱི་ཁྱབ་པ་སོགས་འབྱུང་འགྱུར་གསུམ་བཅུའི་དུས་དྲན་སྐབས་དེར་དང་ཕི་ལ་ཌེལ་ཕི་ཡ་ནང་གི་ཁོང་གི་ལས་འགུལ་ཉིན་མཐའ་མ་གི་མཇུག་བསྡོམས་སྐབས་ལ་གདན་ཞུ་གནང་ཐབས་གནང་བཞིན་པ་དང